སུད་སི་སྐུ་ཚབ་དོན་གཅོད་ཁང་གཉིས་ནས། ཡུ་རོབ་ནང་བོད་མིའི་རྩ་དོན་ལ་རྒྱབ་སྐྱོར་བསྐྱར་ནན་དང་མུ་མཐུད་བོད་དོན་ལས་འགུལ་ཤུགས་ཆེ་རུ་སྤེལ་རྒྱུའི་ཐད་གོ་བསྡུར་གྱི་ནང་མོལ་གྱི་ལྷན་ཚོགས་ཤིག་ཀྱང་སྐོང་ཚོགས་གནང་ཡོད་པ་དང། དེའི་ཐོག་དབྱིན་ཡུལ་དང་སུད་སི Brussels བཅས་པའི་སྐུ་ཚབ་དོན་གཅོད་དང་འབྲེལ་ཡོད་ལས་བྱེད་བཅས་བཅར་བའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་གཏན་འཇགས་ཐབས་ཇུས་འཆར་འགོད་ཚོགས་ཆུང་གི་སློབ་སྟོན་པ་སྐལ་བཟང་རྒྱལ་མཚན་ལགས་དང། གཞན་ཡང་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་དང་ཡུ་རོབ་ནང་གི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགོ་ཁྲིད་སོགས་མི་སྣ་ཁག་ཅིག་ཆེད་ཕེབས་ཀྱིས་གྲོས་བསྡུར་ལ་ཞུགས་ཡོད་འདུག་ཅེག་རྒྱལ་ཁབ་དེ་བཞིན་བོད་དོན་ལ་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ཞིག་ཡིན་པ་དང་དཔེར་ན་ཉེ་བའི་གནད་དོན་ལ་མཚོན་ན་ཅེག་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་པ་བཞུགས་སྒར་དུ་བོད་མིར་གདུང་སེམས་མཉམ་སྐྱེད་མཚོན་ཆེད་འདི་ལོའི་གསུམ་བཅུའི་དུས་དྲན་བོད་མིའི་རང་དབང་གྱེན་ལངས་སྲུང་བརྩིའི་མཛད་སྒོར་ཚོགས་ཞུགས་གནང་ཡོད་པ་དང། དེ་བཞིན་ཕྱི་ཟླ་བཞི་པའི་ནང་སྲིད་སྐྱོང་མཆོག་ཨ་མི་རི་ཀར་གཟིགས་སྐོར་ཕེབས་པའི་སྐབས་དུས་སུ་ཅེག་གི་ཕྱི་སྲིད་བློན་ཆེན་མཆོག་ཀྱང་ཨ་མི་རི་ཀའི་རྒྱལ་སར་འཚམས་གཟིགས་ལ་ཕེབས་ཡོད་པའི་གོ་སྐབས་དང་བསྟུན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་ཅེག་གི་ཕྱི་སྲིད་བློན་ཆེན་དང་ཨ་རི་ན་ཡོད་པའི་ཅེག་གི་གཞུང་ཚབ་ཆེན་མོ་བཅས་ཀྱི་བར་མཇལ་འཕྲད་གྲོས་མོལ་ལ་ཞུགས་ཡོད་པ་རེད། སུད་སི་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ཀྱིས་སྲིད་སྐྱོང་མཆོག་ནས་ཅེག་རྒྱལ་ཁབ་ནང་ད་བར་བསྐྱངས་པའི་མཛད་འཆར་ཁག་གང་ལེགས་བྱུང་ཡོད་པ་དང་ཁ་སར་མཚོན་ན་ཅེག་གི་དཔེ་མཛོད་ཁང་ཞིག་ལ་སྨོན་ལམ་ཚིག་མཛོད་ཆེན་མོའི་དེབ་ཕྲེང་མང་པོ་ཞིག་འབུལ་ལམ་ཞུས་པ་བརྒྱུད་མཛད་སྒོ་ཞིག་བསྐོང་ཚོགས་གནང་ཡོད་པ་དང། ཡང་ཅེག་གི་གནད་ཡོད་དཔོན་རིགས་ཁག་ཅིག་ནས་སྲིད་སྐྱོང་ལ་དགའ་བསུའི་གསོལ་སྟོན་འདེགས་འབུལ་ཞུས་པ་སོགས་ཀྱི་གནས་ཚུལ་ཁག་ཅིག་དེ་ལྟར་ངོ་སྤྲོད་གནང་གི་ཡོད་པ་རེད།
དེ་ནི་མ་བསྒྲུབས་ལ་ཡང་སྨོན་ལམ Dictionary གི་དབུ་འབྱེད་ཀྱི་མཛད་སྒོ་འདྲ་པོ་ཅིག་ཆུང་ཆུང་ཅིག་ཚོགས་པ་རེད། འདིའི་སྨོན་ལམ Dictionary གི་དཔེ་དེབ་ཉིས་བརྒྱ་ཉི་ཤུ་རྩ་གསུམ་ཆ་ཚང་ཅིག་ད་ལྟ Czech Republic གི National Library ལ་ཡང་གསོལ་རས་གནང་བ་རེད། དེ་ཡིན་དུས་གང་ལགས་འདི་གི་མཛད་སྒོ་དེ་ལ་ཡང Czech Republic གི་རིག་གཞུང་གི་བློན་ཆེན Martin Baxa ཕེབས་སོང། ད་ག་ནང་བཞིན་གྱི Senate གི་ད་ལྟ Vice President Jiri Oberfalzer གཉིས་ཆ་དང་ཁོ་རང་གི་ད་ལས་བྱེད་རྣམ་པ་ཚོའི་མཉམ་རུབ་ཐོག་ནས Czech National Library ལ་ང་ཚོའི་གི་ད་མཛད་སྒོ་ཆུང་ཆུང་ཅིག་ཚོགས་པ་རེད། མཛད་སྒོ་དེ་ནང་ལ་ཡ་སྐུ་ངོ་སྲིད་སྐྱོང་གིས་རྩ་བའི་གི་ད་སྨོན་ལམ Dictionary གི་ངོ་སྤྲོད་དང་དབུས་པའི་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་ད་ག་ནང་བཞིན་གྱི་བོད་ཀྱི་རྒྱལ་རབས་ལོ་རྒྱུས་ནང་ལ་ཡ་གཟིགས་པས་ན་ནི་རྩ་བ་ཉིད་ནས་རྒྱ་ནག་གི་ཆ་ཤས་མ་རེད་ལབ་ནས་ཞིབ་ཕྲ་ཞིག་གསུང་གནང་སོང། ད་ག་ནང་བཞིན་གྱི་ད་ལྟ Senate གི Vice President Jiri Oberfalzer ཁོ་རང་ངོས་ནས་ཨ་ནི་བོད་དོན་སྒང་ལ་ཡ་མུ་མཐུད་ནས་རྒྱབ་སྐྱོར་བྱེད་ཀྱི་ཡིན་གསུང་གི་འདུག་ད་ག་ནང་བཞིན་གྱི་ཆོས་རིག་གི་བློན་ཆེན Martin Baxa ངོས་ནས་བོད་ཀྱི་སྐད་ཡིག། རིག་གཞུང་སྲུང་སྐྱོབ་ཆེད་དུ་མུ་མཐུད་ནས་རྒྱབ་སྐྱོར་གནང་གི་ཡིན་གསུང་གི་འདུག་ཨང་དེའི་ཞོར་དེ་རིང Senate ནང་ལ་དཔལ་ལྡན་སྲིད་སྐྱོང་མཆོག་ཆེད་དུ Reception ཆུང་ཆུང་གཅིག་ཚོགས་པ་རེད། ཨང་ད་ག་ནང་བཞིན་གྱི་དེ་འདྲ་ཅེཀ་གི Senate གྱི President ཁོ་རང་ཕེབས་སོང་ཨ་ནི Vice President ཁག་མང་པོ་ཞིག་རེད་ཁོང་རྣམ་པ་ཚོ་ཚང་མ་ཕེབས་ནས་སྐུ་ངོ་ལ་ཉིན་གུང་གསོལ་ཚིགས་དང་སྦྲགས་ནས་ཨ་ནི Reception ཆུང་ཆུང་ཞིག་ཚོགས་པ་རེད། ཨང་ད་ག་ནས་བཞིན་གྱི་དེ་འདྲ། Chamber of Deputies ཡོད་པ། ལར་བ། དེའི་ནི Speaker དང་མཉམ་དུ་ང་ཚོ་ཡང་ཚོགས་འདུ་རྒྱུན་རིང་པོ་ཅིག་ཚོགས་པ་ཡིན། ད་ད་ལྟའི་ཆ་ལ་ཡང་ང་ཚོ་དེ་རིང་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་འདུ་ཅིག་ཡོད། འདི་ལ་ད་ང་ཚོ་ཕར་འགྲོ་ཡས་ཡིན་ལགས། སུད་སི་སྐུ་ཚབ་དོན་གཅོད་ཆོས་སྐྱིད་ལགས་ཀྱིས་ཅེཀ་ནང་བོད་དོན་ལ་རྒྱབ་སྐྱོར་ཤུགས་ཆེན་པོ་ཡོད་པ་དེ་ནི་དམར་པོའི་སྲིད་གཞུང་ལ་ངོ་རྒོལ་མཐའ་གཅིག་ཏུ་བྱེད་མཁན་ནོ་བེལ་ཞི་བདེའི་བྱ་དགའ་བཞེས་མཁན་ཅེཀ་གི་སྲིད་འཛིན་འདས་པོ་ཧཱ་ཝེལ་དང་བོད་མིའི་དབུ་ཁྲིད་གོང་ས་མཆོག་རྣམ་གཉིས་བར་ཐུགས་ཐག་ཉེ་བའི་འབྲེལ་བ་ཟབ་མོ་ཞིག་བྱུང་ཡོད་པ་དེ། ཡུལ་ནང་ད་ལྟའི་ཆབ་སྲིད་འགོ་ཁྲིད་དང་དཔོན་རིགས་མང་པོ་ཞིག་ཅེཀ་གི་སྲིད་འཛིན་འདས་པོ་ཧཱ་ཝེལ་ལ་བརྩི་བཀུར་མཐའ་གཅིག་ཏུ་ཞུ་མཁན་ཞིག་ཡིན་པས་སེམས་ཐག་ཉེ་བའི་གྲོགས་པོའི་འདུ་ཤེས་དེ་ནས་ཡོང་གི་ཡོད་པ་ངོ་སྤྲོད་གནང་གི་ཡོད་པ་རེད།
ལགས་རེད། རྩ་བའི་གི Czech Republic ནང་ལ་བོད་དོན་སྒང་ལ་ཐུགས་སྣང་ཡོད་མཁན་དང་བོད་དོན་ལ་རྒྱབ་སྐྱོར་གནང་མཁན་ཤུགས་ཆེན་པོ་འདུག་འདི་ཏན་ཏན་ད་ལྟ Czech Republic གི་སྲིད་འཛིན་ཟུར་པ Vaclav Havel དང་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་འབྲེལ་བ་འབྲེལ་བ་གི་ད་བཀའ་དྲིན་རེད་བསམ་གི་འདུག་ཨང་ཁོ་རང་ཚོ་ཡིན་མིན་ལས་ང་ཚོ་སུ་དཔོན་རིགས་སུ་ཐུག་པ་ཡིན་ནའི་ཁོང་ཚང་མ་གི་ད་ག་རང་གསུང་གི་འདུག་སྐྱབས་མགོན་རིན་པོ་ཆེ་དང Vaclav Havel གི་འབྲེལ་བ་དེ་གི་ཁོ་རང་ཚོ་ཡིན་ནའི་བོད་དོན་སྒང་ལ་མུ་མཐུད་ནས་རྒྱབ་སྐྱོར་ཞུ་གི་ཡིན་གསུང་གི་འདུག་ལགས། ཉིས་སྟོང་གི་ཞི་བདེ་གླེང་སྟེགས་དེ་བཞིན་སྲིད་འཛིན་འདས་པོ་ཧཱ་ཝེལ་གྱིས། བློ་མཐུན་གྲོགས་པོ་ཁག་ཅིག་དང་མཉམ་འཛམ་གླིང་ཐོག་སེལ་དཀའ་བའི་དཀའ་རྙོག་ཁག་ལ་ཐབས་ལམ་འཚོལ་ཞིབ་སླད་གྲོས་མོལ་གྱི་གླེང་སྟེགས་ཤིག་དགོས་གལ་གཟིགས་ཏེ་བསྐྲུན་པ་ཞིག་ཡིན་པ་དང། ཐེངས་འདིའི་གླེང་སྟེགས་ཀྱི་ལྷན་ཚོགས་དེ་ཡང་སྤྱི་ཟླ་བརྒྱད་པའི་ཚེས་སུམ་ཅུ་སོ་གཅིག་ནས་དགུ་པའི་གཉིས་ཀྱི་བར་ཉིན་གསུམ་གྱི་རིང་གནང་གི་ཡོད་འདུག་གནས་ཚུལ་དེའི་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་མཁན་ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་གསར་འགོད་པ་ང་བློ་བཟང་ཡེ་ཤེས་ཡིན།